ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་བཞི་བཅུ་ཞེ་ལྔ། རབ་གནས་ས་ཁྱི་ལོའི་ས་ག་ཟླ་བའི་ཚེས་གཅིག་དང་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་སྤྱི་ཟླ་ལྔ་བའི་ཚེས་བཅུ་དྲུག་རེས་གཟའ་ལྷག་པ་རེད། ཤེས་རབ་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་ཆབ་མདོ་གྲོང་ཁྱེར་བྱིས་གསོ་ཁང་ཞིག་གིས་ས་ག་ཟླ་བའི་དུས་སུ་ཁྱིམ་བདག་ཚོས་རང་གི་བྱིས་པ་དགོན་པའི་ནང་འཁྲིད་མི་ཆོག་པ་མ་ཟད་ཕ་མ་ཚོ་ཡང་དགོན་པའི་ནང་མཆོད་མཇལ་དུ་སོང་མི་ཆོག་པའི་བརྡ་ཐོ་སྤེལ་བའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ནས་བཏང་བའི་གནས་ཚུལ་ཞིག་དང།
བོད་ནང་གི་ཡུལ་ཤུལ་འབྲོང་མདའ་ནས་ཡིན་པའི་བོད་མི་ཞིག་གིས་འདི་ག་རླུང་འཕྲིན་ཁང་ལ་ཁོང་གོང་ས་མཆོག་ལ་མཇལ་འདོད་ཡོད་ཀྱང་རྒྱ་ནག་གི་ཁྲིམས་སྒྲིག་འོག་མཇལ་རྒྱུར་རང་དབང་མེད་སྐོར་བརྗོད་པའི་གནས་ཚུལ་ཞིག་ཡོད། ད་མཐའ་མ་དེར་ཉེ་ཆར་རྒྱ་ནག་གཞུང་གིས་མངགས་གཏོང་བྱས་པའི་རྒྱ་ནག་དམངས་ཆེན་བོད་ཀྱི་འཐུས་ཚབ་ཚོགས་པ་ཟེར་བ་ཞིག་གིས་ཁེ་ན་ཌའི་གྲོས་ཚོགས་ནང་བོད་དོན་ཐོག་དྲི་བ་དྲིས་ལན་བྱས་པའི་སྐོར་ལ་དཔྱད་བརྗོད་སྤེལ་བ་ཞིག་དང་བཅས

རྒྱ་ཆེའི་ཁྱིམ་བདག་རྣམ་པ་བརྒྱུད་སྒྲོག་བྱེད་རྒྱུ་ནི་ཞེས་དོན་ཚན་ལྔ་བཀོད་ཡོད་པ་ནི་གཅིག། བྱིས་པ་རྣམས། བསམ་བློའི་སློབ་གསོར་སྐུལ་འདེད་གཏོང་ཆེད། བྱིས་ཕྲུག་དགོན་པ་དང་ཆོས་ལུགས་བྱེད་སྒོ་སོགས་ཁྲིད་མི་ཆོག། གཉིས། ཁྱིམ་བདག་བྱིས་པའི་ལྟ་སྐྱོང་མཁན་ཡིན་པའི་ཆེད། ཁྱིམ་བདག་ཡང་དགོན་པ་དང་ཆོས་ལུགས་བྱེད་སྒོ་ལ་འགྲོ་མི་ཆོག་གསུམ། གོང་རིམ་སྡེ་ཁག་གིས་ལྐོག་ལ་ལྟ་སྐུལ་བྱས་ནས། སྒྲིག་སྲོལ་འགལ་མཁན་ལ་ཐག་གཅོད་བྱེད་རྒྱུ། བཅས་བཀོད་ཡོད་པ་རེད། འཇར་མན་གྲོས་ཚོགས་ཀྱི་ཚོགས་གཞོན་ནས་གྲོས་ཚོགས་ནང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ལ་ཕེབས་བསུ་ཐུག་འཕྲད་བྱས་འདུག་ཕྱི་ཚེས་བཅོ་ལྔ་ཉིན་འཇར་མན་གྲོས་ཚོགས་ཀྱི་ཚོགས་གཞོན་ལྕམ་སྐུ། Claudia Roth། ནས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་ལ་འཇར་མན་གྲོས་ཚོགས་སུ་ཕེབས་བསུ་བྱས་ནས་ཐུག་འཕྲད་གནང་ཡོད་པ་ལྟར་སྐབས་དེར་སྲིད་སྐྱོང་མཆོག་གིས་ལྕམ་སྐུ་ནས་ད་བར། བོད་མི་དང་བོད་དོན་ལ་གདུང་སེམས་མཉམ་སྐྱེད་ཀྱི་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་ཏེ་ལེགས་སྐྱེས་ཕྱག་རྟགས་ཤིག་དང། མཇལ་དར་ཕུལ་ཡོད་འདུག་དེ་བཞིན་ཚོགས་གཞོན་མཆོག་ནས་ཀྱང་ཐེངས་འདིར་སྲིད་སྐྱོང་མཆོག་འཇར་མན་དུ་ཕེབས་པར་འཚམས་འདྲི་ཞུས་ཡོད་པ་རེད། སྐབས་དེར་སྲིད་སྐྱོང་མཆོག་གིས་ཚོགས་གཞོན་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་མིའི་བློས་ཐུབ་གྲོགས་པོ་ཡིན་པ་མ་ཟད། ལྕམ་སྐུ་ནས་འཇར་མན་གྲོས་ཚོགས་ཀྱི་ཚོགས་གཞོན་གྱི་ངོ་བོའི་ཐོག་ནས།

དེང་སྐབས་བོད་ནང་གི་རྒྱ་གཞུང་གིས་དབྱེ་བའི་མཚོ་སྔོན་ཞིང་ཆེན་ཡུལ་ཤུལ་ཁུལ་སྒ་སྐྱེ་དགུ་མདོ་འབྲོང་མདའ་ནས་ཡིན་པའི་བོད་མི་ཞིག་གིས་དྲ་ལམ་བརྒྱུད་ཁོང་གིས་ད་བར་དུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དངོས་སུ་མཇལ་ཐུབ་རྒྱུར་ཐབས་ཤེས་བྱས་ཀྱང་མཇལ་བའི་རང་དབང་མེད་པའི་སྐོར་འདི་ག་རླུང་འཕྲིན་ཁང་ལ་བརྗོད་ན།

དོན་མེད་ལ་ཉེས་པ་ཕོག་པ་མ་ཟད་འཛིན་བཟུང་བྱས་ནས་འགྲོ་གི་ཡོད་པ་དངོས་སུ་མཐོང་ཐོས་འདུག་དེར་བརྟེན་རང་ལ་ཆ་རྒྱུས་མེད་པའི་མི་ཞིག་ལ་སྐད་ཆ་བཤད་རྒྱུར་ཡང་འཛེམ་ཟོན་བྱེད་དགོས་པའི་གནས་སྟངས་ཤིག་གི་འོག་རང་ས་ལས་ཕྱིའི་རྒྱལ་ཁབ་ལ་འགྲོ་འོང་གི་རང་དབང་དང་ལམ་ཡིག་མི་སྤྲོད་པ་དང་རང་གི་སྐྱེས་ས་སྐྱེས་ཡུལ་ནས་བསྡད་ནའང་མི་རིགས་ཀྱི་བདེ་སྡུག་གི་སྐོར་ནས་རྩོམ་འབྲི་བ་དང་ཡང་ན་སྐད་ཆ་བཤད་པ་སོགས་མི་ཉན་པར། སྨྲ་བརྗོད་རང་དབང་ལ་བཀག་འགོག་བྱས་ཏེ་དྲང་བདེན་ཡིན་མིན་རྒྱལ་ཁབ་ཀྱིས་ཐག་གཅོད་བྱེད་པ་ལས་མང་ཚོགས་ཀྱི་བསམ་ཚུལ་ལ་ཉན་ནས་ཐག་གཅོད་པའམ་ཡང་ན་རྒྱ་རིགས་ཚོར་ཕྱི་སྐྱོད་ལམ་ཡིག་སྤྲོད་པ་ཇི་བཞིན་བོད་རིགས་རྣམས་ལ་ཕྱི་སྐྱོད་ལམ་ཡིག་སྤྲོད་རྒྱུར་མི་འདུག་པས་དཀའ་ངལ་ཆེ་ཚུལ་སོགས་བརྗོད་སོང་ལ་ད་བར་དུ་ཁོང་གིས་སྲིད་ཁྲིམས་དང་འགལ་བའི་ལས་ཀ་ཞིག་ཕར་ཞོག་ཐ་ན་རང་མི་རིགས་ནང་ཁུལ་ལ་ཁ་འཛིང་ལག་འཛིང་ཙམ་ཡང་བྱེད་མྱོང་མེད་མོད།

རྒྱལ་བ་ཡིད་བཞིན་ནོར་བུ་མཆོག་ལ་དངོས་སུ་མཇལ་འདོད་དང་གསུང་ཐོས་འདོད་ཤིན་ཏུ་ཆེན་པོ་ཡོད་པས་མི་འགྱངས་པར་བོད་མིའི་དཀའ་སྡུག་སེལ་ནས་གཞིས་བྱེས་ལྷན་འཛོམས་ཡོང་བར་རེ་སྒུག་བྱས་ནས་བསྡད་ཡོད་ཅེས་བརྗོད་སོང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཐད་གཏོང་ལས་རིམ་ཡིན་ཨི་ཟི་རལ་དང་ཕ་ལི་སི་ཐན་བར་གྱི་རྩོད་རྙོག་ཆེ་བའི་གྲོང་ཁྱེར་རྗེ་རུ་ས་ལེམ་ནང་ཨ་རིའི་གཞུང་ཚབ་ཁང་སྤོ་བར་བརྟེན་ནས་བསྐྱར་དུ་ཟིང་འཁྲུག་བྱུང་བཞིན་པའི་སྐོར་ཨ་ཀེ་ཐོ་གི་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང། ཨི་ཟི་རལ་དང་ཕ་ལི་སི་ཐན་བར་གྱི་རྩོད་རྙོག་ཆེ་བའི་གྲོང་ཁྱེར་རྗེ་རུ་ས་ལེམ་ནང་དུ་ཨ་མི་རི་ཀའི་གཞུང་ཚབ་གསར་པ་སྤོས་པའི་དབང་གིས་ཕྱོགས་གཉིས་བར་དུ་ཟིང་འཁྲུག་བསྐྱར་དུ་ལངས་ཡོད་པ་རེད། སྤྱི་ཚེས་བཅོ་ལྔའི་ཉིན། འབྲེལ་ཡོད་གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་སྤེལ་དོན། སྤྱི་ཚེས་བཅུ་བཞི་ཉིན་ཨ་མེ་རི་ཀའི་གཞུང་འབྲེལ་གྱིས་རྗེ་རུ་ས་ལེམ་ཞེས་པའི་ཡུལ་དེར་ཨ་མེ་རི་ཀའི་གཞུང་ཚབ་གནས་སྤོ་བྱས་པར་བརྟེན་ནས་ཨེ་ཟི་རལ་དང་ཕཱ་ལེ་སི་ཐན་གཉིས་ཀྱི་ཤར་ཕྱོགས་ཀྱི་ས་མཚམས་སུ་ཁེལ་བའི་ག་ཛ་ཞེས་པའི་ནང་དུ་ཕཱ་ལེ་སི་ཐན་མི་དམངས་ཀྱིས་ཨེ་ཟི་རལ་དམག་ལ་ངོ་རྒོལ་བྱས་པར་བརྟེན་ནས་དམག་མིས་མེ་མདེལ་བརྒྱབ་པ་སོགས་དྲག་གནོན་བྱས་ཏེ་ཉུང་མཐར་ཡང་མི་གྲངས་དྲུག་ཅུ་རྐྱེན་འདས་སུ་བཏང་བ་དང། དེའི་ནང་དུ་ཟླ་ངོ་བརྒྱད་ཅན་གྱི་བྱིས་པ་ཞིག་ཡོད་པའི་སྐོར་ཡང་བཀོད་ཡོད་པ་དང་མི་གྲངས་ཉིས་སྟོང་ཉིས་བརྒྱ་ལྷག་ལ་རྨས་སྐྱོན་བཟོས་ཡོད་པ་རེད།
དེ་ནི་སྤྱི་ལོ་ཉིས་སྟོང་བཅུ་བཞི་ལོ་ནས་བཟུང་ས་ཁུལ་དེར་ཤི་རྨས་ཀྱི་དོན་རྐྱེན་ཚབས་ཆེ་ཤོས་དུ་ཆགས་པའི་སྐོར་བཀོད་ཡོད་པ་རེད། ཨི་ཟི་རལ་གྱི་ཕྱོགས་ནས་དྲག་ཆས་དམག་གིས་འཇིགས་སྐུལ་དྲག་སྤྱོད་སྤེལ་མཁན་ཚོར་མེ་མདའ་བརྒྱབ་པ་ལས་དེ་མིན་གྱི་ངོ་རྒོལ་བྱེད་མཁན་རྣམས་ལ་ནམ་རྒྱུན་ལྟར་ཁྲིམས་དང་མཐུན་པའི་ངང་འགོག་སྲུང་བྱས་པ་ཡིན་ཚུལ་བརྗོད་ཡོད་ནའང། ཕཱ་ལེ་སི་ཐན་ཕྱོགས་ནས་དོན་རྐྱེན་དེའི་ཁྲོད་རྐྱེན་ལམ་དུ་ཤོར་བ་རྣམས་ལ་རྒྱལ་ཡོངས་རང་བཞིན་གྱིས་ཉིན་ཞག་གསུམ་གྱི་རིང་ལ་མྱ་ངན་བྱེད་རྒྱུའི་གསལ་བསྒྲགས་བྱས་ཡོད་པ་མ་ཟད། འཛམ་གླིང་གི་ཡུལ་གྲུ་མང་བོར་ཨི་ཟི་རེལ་ལ་སྐྱོན་བརྗོད་བྱེད་མཁན་མང་བོ་བྱུང་ཡོད་པ་རེད་ཨེ་ཟི་རིལ་དང་ཕཱ་ལེ་སི་ཐན་བར་གྱི་རྩོད་རྙོག་དེ་ནི་ལོ་ངོ་མང་པོའི་རིང་ནས་མཚམས་ཆད་མ་མྱོང་བའི་རྩོད་རྙོག་ཅིག་ཡིན་པ་དང། ཕྱི་ལོ་གཅིག་དགུ་དྲུག་ཅུ་རེ་བདུན་ལོར་དཀྱིལ་ཤར་ཨེ་ཞི་ཡའི་དམག་འཁྲུག་སྐབས་གྲོང་ཁྱེར་དེ་ཨེ་ཟི་རིལ་གྱིས་དབང་བསྒྱུར་བྱས་ཡོད་ནའང། ཕྱི་ལོ་གཅིག་དགུ་གོ་གསུམ་ལོར་ཨེ་ཟི་རིལ་དང་ཕཱ་ལེ་སི་ཐན་བར་ཞི་བའི་གྲོས་མཐུན་བཞག་སྟེ། ཇེ་རུ་ས་ལེམ་གྱི་གནད་དོན་དེའི་རྗེས་སུ་ཞི་མཐུན་ངང་ཐག་གཅོད་བྱས་ནས་ས་མཚམས་ཁུལ་གྱི་ཟིང་འཁྲུག་ཅུང་ཞི་འཇགས་སུ་ཕྱིན་ཡོད་ནའང། མིག་སྔར་བསྐྱར་དུ་རྩོད་རྙོག་གི་གནད་དོན་དེ་ཛ་ཇེ་དྲག་ཏུ་སོང་ཡོད་པ་རེད། རྣམ་པ་ཚོས་ད་ཆ་གསན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་ཐད་གཏོང་ལས་རིམ་ཡིན་ང་ལྕགས་མོ་འཚོ་ཡིན་ཕྱུགས་ཉིན་མུ་མཐུད་དུ་དེ་རིང་གི་གསར་འགྱུར་བཤད་རྒྱུ། རྒྱ་གར་ལྷོ་ཕྱོགས་ཀྱི་སྦེང་ལོར་གྲོང་ཁྱེར་ཉེ་འཁྲིས་སུ་ཆགས་པའི་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་བསླབ་པ་མཐར་སོན་གྱི་མཛད་སྒོ་ཐེངས་གསུམ་པ་དེ་འཚོགས་ཡོད་པའི་གནས་ཚུལ་ཐོན་འདུག། ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་དབུ་འཛིན་བྷི་ཚེ་རིང་ལགས་ཀྱིས་གནས་ཚུལ་སྤེལ་བ་ལྟར་ན། ཕྱི་ཚེས་བཅོ་ལྔ་ཉིན་སྐུ་མགྲོན་གཙོ་བོ་མཻ་སོར་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་ཟུར་པ་སློབ་དཔོན་རང་ག་པ་དང་དམིགས་བསལ་སྐུ་མགྲོན་བོད་མིའི་སྒྲིག་འཛུགས་ཀྱི་ལྷོ་སྤྱི་ཆོས་འཕེལ་ཐུབ་བསྟན་ལགས་རྣམ་གཉིས་དབུ་བཞུགས་ཐོག་སློབ་གཉེར་ཁང་གི་སྐབས་གཉིས་པའི་བོད་ཡིག་ཆེད་སྦྱོང་རིག་གནས་རབ་འབྱམས་པ་དང་སྐབས་གསུམ་པའི་ཉེ་བའི་གཙུག་ལག་རབ་འབྱམས་པ་མཐར་སོན་གྱི་མཛད་སྒོ་འཚོགས་ཡོད་པ་རེད། དེ་བཞིན་ཐེངས་འདིའི་བསླབ་པ་མཐར་སོན་ཁྲོད་བོད་ཡིག་ཆེད་སྦྱོང་རིག་གནས་རབ་འབྱམས་པ་ཐོབ་མཁན་སློབ་མ་བཅུ་བདུན་དང། ཚོང་རིག་རབ་འབྱམས་པ་མཐར་སོན་སློབ་མ་བཅོ་བརྒྱད། འབྱོར་རིག་རབ་འབྱམས་པ་མཐར་སོན་སློབ་མ་སུམ་ཅུ་དང་དེ་བཞིན་ལོ་གསུམ་རིང་བོད་ཡིག་དང་རྩོམ་རིག་རབ་འབྱམས་པ་དཀྱུས་མ་མཐར་སོན་གྱི་སློབ་མ་ལྔ་བཅས་ཁྱོན་བསྡོམས། སློབ་མ་བདུན་ཅུ་མཐར་སོན། བསླབ་པ་མཐར་སོན་བྱུང་འདུག། རྒྱ་ནག་ཁྲུང་ཆིན་ནས་ལྷ་སར་འཕུར་སྐྱོད་ཀྱི་གནམ་གྲུ་ཞིག་བར་སྣང་ནས་སྒེའུ་ཁུང་ཆག་པའི་དོན་རྐྱེན་བྱུང་ཡང་མཐར་བདེ་བླག་ངང་ཁྲིན་ཏུའི་གནམ་ཐང་ལ་འབབ་ཐུབ་པ་བྱུང་ནས་ཁ་ལོ་བར་དཔའ་བོ་ཞེས་མི་མང་གིས་བསྔགས་བརྗོད་ཆེན་པོ་བྱེད་བཞིན་པ་རེད། ཟླ་བ་འདིའི་ཚེས་བཅུ་བཞི་ཉིན་རྒྱ་ནག་ལྷོ་ནུབ་ཀྱི་ཁྲུང་ཆིན་གྲོང་ཁྱེར་ནས་བོད་ཀྱི་ལྷ་ས་བར་འཕུར་སྐྱོད་ཀྱི་སི་ཁྲོན་མཁའ་དབྱིངས་ཚོང་ལས་ཁང་གི་གནམ་གྲུ་ཞིག་མཐོ་ཚད་མི་ཀྲ་དགུ་སྟོང་བརྒྱད་བརྒྱའི་བར་སྣང་དུ་སྐྱོད་སྐབས་གློ་བུར་དུ་གནམ་གྲུའི་ཁ་ལོ་བ་གཞོན་པའི་ཕྱོགས་ཀྱི་སྒེའུ་ཁུང་གས་ཆག་བྱུང་བའི་ཛ་དྲག་གི་དུས་སུ། ཁ་ལོ་བ་ཆེན་མོ་ལིའུ་ཁྲོན་ཅན་ནས་ཉེན་ཁར་མ་འཛེམས་པར་ཛ་དྲག་གི་ཐབས་ལམ་ལ་བརྟེན་ནས། གནམ་གྲུའི་འཕུར་སྐྱོད་ཀྱི་ལམ་ཐིག་ཁ་ཕྱོགས་བསྒྱུར་ཏེ་ཁྲེང་ཏུའུ་གནམ་ཐང་ལ་འབབ་ཐུབ་པ་བྱུང་ནས་གནམ་གྲུའི་ནང་གི་འགྲུལ་པ་མི་གྲངས་བརྒྱ་དང་ཉི་ཤུ་རྩ་བརྒྱད་ཡོད་པ་ཚང་མ་ཚེ་སྲོག་གི་ཉེན་ཁ་ལས་སྐྱོབ་ཐུབ་ཡོད་པ་དང། གནམ་གྲུའི་ཁ་ལོ་བ་རྒན་གཞོན་གཉིས་ལ་རྨས་སྐྱོན་ཚབས་ཆེན་ཕོག་མེད་པའི་གནས་ཚུལ་ཐོན་འདུག་འདི་ནི་རྒྱ་ནག་གི་མཁའ་འགྲུལ་ལོ་རྒྱུས་སྟེང་གི་ཆེས་ངོ་མཚར་གྱི་དོན་རྐྱེན་ཞིག་ལ་བརྩིས་ཏེ་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་ཤུགས་ཆེན་བཀོད་བཞིན་པ་མ་ཟད། མི་མང་པོས་གནམ་གྲུ་དེའི་ཁ་ལོ་བ་ལིའུ་ཁྲོན་ཅན་དཔའ་བོར་བརྩིས་ནས།

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནི། འཛམ་གླིང་དུ་ཡོངས་སུ་གྲགས་པའི་དབུ་ཁྲིད་ཞིག་ཡིན་ལ། ཁོང་ལ་མཇལ་འདོད་ཡོད་ནའང་གོ་སྐབས་བྱུང་མ་སོང། ཐེངས་འདིར་གོང་ས་མཆོག་གིས་གསུང་ཆོས་གསུངས་པ་དེ། ང་རང་བཞུགས་སྒར་རྡ་རམ་ས་ལར་ཡོད་པའི་སྐབས་དང་འཁེལ་སོང་བས། གོ་སྐབས་ཡག་པོ་ཞིག་བྱུང་སོང་ཞེས་དང། གོང་ས་མཆོག་ནི་ཐུགས་རྒྱ་ཡངས་ཤིང། དངོས་ཡོད་ཀྱི་གནས་ལུགས་ལ་གཟིགས་མཁན་ཞིག་ཡིན་ལ། ཁོང་གི་ཆོས་འབྲེལ་ཁག་ནི་གཏིང་ཟབ་ལ་ཕན་ཐོགས་ཆེན་པོ་ཡོད་སྟབས། ཆོས་ཞུ་རུ་ཕེབས་པ་ཡིན་པའི་སྐོར་གསུངས་ཡོད་པ་རེད། དེ་དང་འདྲ་བར་ཆོས་ཞུ་བ་གཞན་པ་རྣམས་ཀྱིས་ཀྱང། དགའ་ཚོར་ཆེན་པོས་ཆོས་ཞུའི་ལག་ཁྱེར་བཟོར་ཡོང་ཡོད་པ་རེད་ལ། སྤྱི་ཚེས་བཅུ་དྲུག་ཉིན་ནས་བཟུང། ཉིན་བདུན་གྱི་རིང་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཕྱྭའི་ཞབས་རིམ་དང། མ་ཎི་དུང་སྒྲུབ། དགའ་ལྡན་ཕོ་བྲང་ནས་མ་ཎི་རིལ་སྒྲུབ་བཅས་འཚོགས་གཏན་འཁེལ་ཡོད་པ་རེད་ལ། ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ཟླ་བ་ཚེ་རིང་ལགས་ཀྱིས། རྒྱ་ནག་གཞུང་གིས་ཡུ་གུར་ཁ་ཆེའི་མི་རིགས་རྣམས། ཡིད་ཆེས་ཡོངས་སུ་རྫོགས་པ་བརླག་ཚར་བ་རེད་ཅེས་གསུངས་ཡོད་པ་རེད། སྤྱི་ཟླ་ལྔ་བའི་ཚེས་བཅོ་ལྔ་ཉིན་གློག་འཕྲིན་བརྒྱུད་དེ། འདི་གའི་རླུང་འཕྲིན་ཁང་ལ་བཏང་བའི་གནས་ཚུལ་ལྟར་ན། རྒྱ་ནག་གཞུང་གིས་ཡུ་གུར་ཁ་ཆེའི་མི་རིགས་ཚོར། ཡིད་ཆེས་ཡོངས་རྫོགས་བརླག་ནས། གང་བྱུང་གིས་རྡུང་རྡེག་བཏང་བ་དང། ད་དུང་ཡུ་གུར་མི་རིགས་ཡོད་སའི་ས་གནས་ཁག་ལ། རྒྱ་ནག་དམར་ཤོག་ཚོགས་པའི་ཚོགས་མི་བསྐོ་གཞག་བྱས་ནས། ལྟ་སྲུང་བྱེད་ཀྱིན་ཡོད་པ་དང། ས་ཆ་གང་སར་ཉེན་རྟོག་པ་དང་དམག་མིས་ཁེངས་པ། དེ་བཞིན། ཤིན་ཅང་ཡུ་གུར་རང་སྐྱོང་ཁུལ་དེ། ཕལ་ཆེར་ཉེན་རྟོག་པའི་ས་ཁུལ་ལྟ་བུ་ཞིག་ཏུ་གྱུར་ཡོད་པ་རེད། རྒྱ་ནག་གཞུང་གི་བྱ་བྱེད་དེ་གནས་སྐབས་རིང་ཕན་ཐོགས་ཕྲན་བུ་ཡོད་ཀྱང་དོན་དངོས་ཐོག་ལ་མི་འཁྱམ་ཁྲམ་པ་ལ་གདོང་ལེན་བྱེད་པ་ལྟ་བུ་རེད། དྲག་གནོན་ལས་གཞན་བྱེད་ཐབས་གང་ཡང་མེད། དེས་ཡུ་གུར་མི་རིགས་རྣམས་ཀྱི་སེམས་སུ། སྔར་ལས་ལྷག་པར་རྒྱ་ནག་གཞུང་ལ་མི་དགའ་བ་དང། འཁོན་འཛིན་ཆེ་རུ་འགྲོ་རྒྱུའི་གཞི་རྩ་ཡིན་པ་མ་ཟད། རྒྱ་ནག་གཞུང་གི་རྡུང་རྡེག་འོག་ནས། ཡུ་གུར་ཁ་ཆེའི་མི་རིགས་ཚོའི་ནང་ཁུལ་ལ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་དང། མི་རིགས་རིང་ལུགས་ཀྱི་ལྟ་བ་དེ་སྔར་ལས་ལྷག་པའི་གཏིང་ཟབ་ཏུ་འགྲོ་རྒྱུ་ཡིན་པའི་སྐོར་བཤད་ཡོད་པ་རེད།

དེ་སྔོན་ཡང་མེར་སི་ལྡེ་སི་ཞེས་པའི་རླུང་འཁོར་བཟོ་གྲྭས་ཀྱང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་དུམ་ཞིག་བེད་སྤྱོད་བྱས་པར། རྒྱ་ནག་གིས་སྐྱོན་བརྗོད་བྱས་པ་བརྒྱུད་ནས། རླུང་འཁོར་བཟོ་ལས་ཁང་དེའི་ཚོང་ལས་ཀྱི་ཁེ་ཕན་ཆེད་དུ། གོང་ས་མཆོག་གི་གསུང་གི་དུམ་བུ་དེ་ཕྱིར་འཐེན་བྱ་དགོས་བྱུང་བ་འདུག་ལ། ཨ་རིའི་མཁའ་འགྲུལ་ལས་ཁུངས་སོགས་ལའང་གཅིག་མཚུངས་ཀྱི་སྐྱོན་འཛུགས་བྱས་ཡོད་ཅིང། འབྲེལ་ཡོད་དཔྱད་བརྗོད་པས་རྒྱ་ནག་གི་གཞུང་དམངས་གཉིས་ཀྱི་བཤད་སྟངས་དེ་ནི་གནས་ལུགས་གང་ཡང་མེད་པའི་འཁྱོག་གཏམ་ཁོ་ན་ཡིན་པའི་སྐོར་གྱི་སྐྱོན་བརྗོད་བྱས་ཡོད་པ་རེད་ལ།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཐད་གཏོང་ལས་རིམ་ཡིན། དེ་རིང་གི་བསམ་བློའི་དཔྱད་གཞིའི་ལེ་ཚན་ནང་ཉེ་ཆར་སྤྱི་ཟླ་ལྔ་བའི་ཚེས་དགུ་ཉིན། རྒྱ་ནག་གཞུང་གིས་མངགས་པའི་ལྷ་ས་གྲོང་ཁྱེར་གྱི་དམར་ཤོག་དྲུང་ཆེ་པདྨ་དབང་འདུས་ཟེར་བ་སོགས་ཀྱིས་ཁ་ན་ཏྲའི་གྲོས་ཚོགས་ནང་བོད་དོན་ཐོག་དྲི་བ་དྲིས་ལན་ཞུས་པའི་སྐོར་བཙན་བྱོལ་བོད་མིའི་ཁྲིམས་རྩོད་པ་དགའ་ཚལ་བླ་མ་སྐྱབས་ཀྱིས་དཔྱད་བརྗོད་སྤེལ་བར་གསན་རོགས་གནང།
ཐོག་མར་འདི་ནས་ཉན་མཁན་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ་དེ་རིང་གི་ལེ་ཚན་གྱི་ནང་ང་གོང་ནས་ངོ་སྤྲོད་བྱས་པ་ནང་བཞིན་གྱི། ཟླ་བ་འདི་གི་ཚེས་དགུ་གི་ཉི་མ་ཁ་ན་ཏྲེ་གི་གྲོས་ཚོགས་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ནང་རྒྱ་ནག་གཞུང་གི་བཏང་ནོ་གི་ལྷ་ས་གྲོང་ཁྱེར་གྱི་དམར་ཤོག་གི་དྲུང་ཆེ་པད་མ་དབང་འདུས་ཟེར་བ་ལ་སོགས་པ་ཡོང་ངས་བོད་དོན་གི་སྐོར་ར་དྲི་བ་དྲིས་ལན་ཡོད་ནོ་དེའི་སྐོར་ནས་བསམ་ཚུལ་གཅིག་ཞུས་ན་བསམ་གི། ཉེ་བའི་ལོ་མང་བ་ཟིག་གི་རིང་རྒྱ་ནག་གི་གཞུང་གི་ཡིན་ན་གུང་ཁྲན་ཏང་གི་སྐུ་ཚབ་རིག་གཞུང་གི་འཁྲབ་སྟོན་ཚོགས་པ། རིག་གཞུང་གི་ཞིབ་འཇུག་ཚོགས་པ། དེ་མ་ཡིན་པའི་ཅིག་བོད་གི་བླ་སྤྲུལ་ཆེ་ཆུང་འདྲ་མིན་ཡིན་ན་ཆོག་གི། དེ་མོ་བརྒྱུད་ལམ་འདྲ་མི་འདྲ་ནས་བཏང་གི་དེ་དག་བོད་གི་ནང་ན་ཅིག་རང་དབང་ཡོད་པ་ར། བོད་གི་འགྲོ་བ་མིའི་ཐོབ་ཐང་ཡག་པོ་ཡོད་སྟངས་དང་དེ་ནས་བོད་གི་ནང་ན་དཔལ་འབྱོར་དང་འཚོ་བ་ལ་གི་ཧ་ལས་པའི་ཅིག་སྐྱིད་པོ་བྱུང་སྟངས་གི་སྐོར་ར་ཡིན་ན་ཐབས་བརྒྱ་ཇུས་སྟོང་གི་སྤྱི་ཚོགས་ཁྱབ་བསྒྲགས་བྱེད་གོ་ནོ་གི་གནས་སྟངས་དེ་མོ་ཟིག་ཆགས་ཡོད་གི། འདིའི་རིགས་འདི་བསམ་བློ་ཞིབ་ཏུ་གཅིག་བཏང་ཡོང་བའི་དུས་ཚོད་ང་ཚོས་ཆི་ཟིག་བྱེད་དགོས་གི་ཟེར་བཏང་ན། བཞི་བཅུ་ཞེ་དགུ་ནས་ད་ད་ལྟ་བར་དུ་བོད་ཀྱི་ས་ཁུལ་དེ་རྒྱ་ནག་གི་དབང་སྒྱུར་བྱས་ནོ་གི་བརྒྱུད་རིམ་གྱི་ནང་ནས་དོན་དག་ཆེ་མ་ཆུང་གསུམ་གང་དང་གང་ཡིན་ན་ཇུས་བཏང་མཁན་དེ་རྒྱ་ནག་གི་གཞུང་ཡིན་པ་དང་ཇུས་བཏང་བ་ནང་བཞིན་གྱི་གདོང་ང་མཆོང་ངས་ལག་ལེན་བསྟར་མཁན་དེ་ཡང་ང་ཚོ་བོད་པ་ཡིན་པའི་བཟོ་འདྲ་བོ་གི་རྣམ་པ་ཡང་ཐོན་གྱི་ཡོད་རེད་དཔེ་མཚོན་བྱས་ན་བཞི་བཅུ་ཞེ་དགུ་ལོ་བོད་མི་གི་དམར་ཤོག་ཚོགས་པ་ཁྲིད་ལས་ལྷ་ས་ར་བོད་ཀྱི་ས་ཁུལ་ལ་ཡོང་ནོ་གི་དོན་དག་དང་བོ་ཡང་བྱུང་ཡོད་རེད། ལྔ་བཅུ་ང་བརྒྱད་ཀྱི་ལམ་ཕྱོགས་སློབ་གསོ་ར་ན་མོ་གི་སྐབས་ཐོག་ག་ཡང་རྒྱ་ནག་གི་གཞུང་གི་ཇུས་འགོད་བཏང་ངས་ད་དུང་ཡང་བོད་མི་སྔོན་ཐོན་ཅན་ད་དེ་མོ་གི་ཡང་གདོང་ང་བུད་ལས་ད་དུང་ཡང་གཅིག་གིས་གཅིག་ག་ཅིག་གདོང་གཏུག་བཏང་དེ་མོ་ཡིན་ནོ་གི་གནས་སྟངས་ཡང་ཡོད་རེད། རིག་གནས་གསར་བརྗེ་གི་སྐབས་ཐོག་ག་རྒྱ་ནག་གཞུང་གི་ཇུས་འགོད་བྱས་པ་ནང་བཞིན་གི་དམར་སྲུང་དམག་ལ་སོགས་པ་གི་བོད་མི་བསམ་བློ་ཧོན་གི་ཆེན་པོ་མེད་ནོ་དེ་མོ་གི་ཡང་སྐུ་གསུང་ཐུགས་རྟེན་བཤིག་ཡ་ལ་སོགས་པ་གི་ལས་འགུལ་མང་ང་སྤེལ་ཡོད་རེད་དེ་དང་དེ་ལ་སོགས་པ་ནམ་ཡིན་ན་རྒྱ་ནག་གི་ཇུས་བཏང་བ་ནང་བཞིན་གྱི་མཚམས་མཚམས་ལ་གདོང་ང་འབུད་མཁན་དེ་བོད་མི་ཆགས་གོ་ནོ་གི་གནས་སྟངས་ཧ་ཅང་གི་གསལ་བོ་རེད་ད་ཐེངས་གི་གནས་སྟངས་འདི་གི་ལ་ཀའི་བཤད་ལས་སོང་ན་ར་པད་མ་དབང་འདུས་ལ་སོགས་པ་མྱི་ཁ་ཤས་ཟིག་གི་ཁེ་ན་ཏྲ་གི་གྲོས་ཚོགས་གི་ནང་དང་སྐད་ཆ་བཤད་གོ་ནོ་འདི་ཡིན་ན་རྒྱ་ནག་གཞུང་གི་མགྲིན་ཚབ་པ་རྒྱ་ནག་གཞུང་གི་གང་བཤད་པ་དང་གང་བསླབས་པ་ནང་བཞིན་ཁོ་ཚོ་ཡིན་ན་སྐད་འཁྱེར་ལྟ་བུ་ཆགས་ཡོད་རེད་མ་གཏོགས་གཅིག་གི་ཁོ་ཚོ་ལ་རང་ཉིད་ཀྱི་བསམ་ཚུལ་དང་རང་ཉིད་ཀྱི་ལྟ་བ་དེ་འདྲ་ཙམ་ཡང་སྟོན་པའི་དབང་ཆ་མེད་ནོ་ད་ཧ་ཅང་གི་གསལ་བོ་རེད་དེ་དང་དེ་ལ་སོགས་པ་གི་གནས་སྟངས་ཀྱི་འོག་ནས་ཡིན་ན་རྒྱ་ནག་གཞུང་གི་མི་ལོ་དྲུག་ཅུ་ལྷག་གི་རིང་ང་བོད་གི་ས་ཁུལ་ལ་དབང་བསྒྱུར་བྱས་ནོ་དེ་དོག་དེ་ཡིན་ན་ཐབས་བརྒྱ་ཇུས་སྟོང་གི་ཁྲིམས་མཐུན་ཡིན་པ་བཟོ་གི་ཡོད་རེད་ད་ཡིན་ན་ཡང་ངེས་པའི་གནས་ཚུལ་དེ་རྦད་དེ་ལྡོག་ཟླ་ཆགས་ཡོད། བོད་ནང་གི་བོད་མི་མང་གི་ར་ཤེས་ནི་རེད། འཛམ་གླིང་སྟེང་གི་དྲང་བདེན་དང་རང་དབང་དང། དམངས་གཙོ་ལ་རྒྱབ་སྐྱོར་བྱེད་མཁན་གྱི་གཞུང་དང་མི་མང་ཚང་མ་གི་ར་ཧ་གོ་གི་ཡོད་རེད།
རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། མུ་མཐུད་ནས་ཐེངས་འདིའི་བསམ་བློའི་དཔྱད་གཞིའི་ལེ་ཚན་ལ་གསན་རོགས་ཞུ། ད་ཐེངས་ཀྱི་པད་མ་དབང་འདུས་ལ་སོགས་པ་གྱི་མི་སྐོར་ཟིག་ཁེ་ན་ཌ་གྱི་གྲོས་ཚོགས་ནང་ཡོང་འབྲེལ་དང་བོད་དོན་གྱི་སྐོར་ནས་སྐད་ཆ་བཤད་གོ་ནོ་འདི་ཡིན་ན་མདོར་བསྡུས་སོང་ན་དོན་ཚན་ལྔ་འདྲ་མོ་ཟིག་གི་ལ་ཀ་ན་འདུས་གི་དོན་ཚན་དང་པོ་མོ་ཡིན་ན་བོད་འདི་གནའ་སྔ་མོ་ནས་རྒྱ་ནག་གི་ཁ་བྲལ་ཐབས་མེད་ནོ་གི་ས་ཁུལ་ཟིག་ཡིན་ནོ་ར། དོན་ཚན་གཉིས་པ་མོ་ཡིན་ན་རྒྱ་ནག་འདི་ཁྲིམས་གིས་སྐྱོང་བའི་རྒྱལ་ཁབ་ཟིག་ཡིན་ཟེར་གོ་ནོ་ར། དོན་ཚན་གསུམ་པ་མོ་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་གི་སྐོར། བཞི་བ་མོ་ཡིན་ན་དབུ་མའི་ལམ་གི་སྲིད་ཇུས་གི་སྐོར། ལྔ་བ་མོ་ཡིན་ན་བོད་གི་ནང་ན་རང་དབང་ཡོད་ནོ་ར། བོད་གི་ནང་གི་གཅིག་འཚོ་བ་སྐྱིད་པོ་ཡིན་སྐོར་ལ་སོགས་པ་གི་མདོར་བསྡུས་སོང་ན་དོན་དག་འདི་མོ་ལྔ་གི་ལ་ཀ་ཡིན་ན་དྲི་བ་དྲིས་ལན་བྱེད་གོ་གི། སྤྱིར་བཏང་གི་སྐད་ཆ་ཚང་མ་ཡིན་ན་རྒྱ་ནག་གི་ནམ་རྒྱུན་བཤད་པ་དེ་དང་བདེན་པའི་གནས་ལ་ཧ་ར་བརྟག་གས་སོང་ན་རྒྱུ་མཚན་དང་ཁུངས་ལུང་མེད་ནོ་གི་སྐད་ཆ་དེ་ཁོ་ན་བཤད་དེ་བཤད་དོན་ཚན་དང་པོ་བོད་གནའ་སྔ་མོ་ནས་རྒྱ་ནག་གི་ཁ་བྲལ་ཐབས་མེད་ནོ་གི་ཆ་ཤས་ཟིག་ཡིན་ཟེར་གོ་ནོ་དེ་ལྟ་བུ་རེད་བོད་འདི་གནའ་སྔ་མོ་ནས་རྒྱ་ནག་གི་ཁ་བྲལ་ཐབས་མེད་ནོ་གི་ཆ་ཤས་ཟིག་ཡིན་ན་རྒྱ་ནག་ཡིན་ན་བཞི་བཅུ་ཞེ་དགུའི་བར་དུ་སོག་པོ་གི་མངའ་འོག་ནས་ཡང་བསྡད་ཟིག། མན་ཇུ་གི་མངའ་འོག་ན་ཡང་བསྡད་ཟིག། དེ་དང་དེ་ལ་སོགས་པ་གི་ཡིན་ན། མི་རིགས་གཞན་པ་གི་དབང་བསྒྱུར་གྱི་འོག་ནས། ལོ་མང་ཆེ་བ་བུད་སོང་ནོ་མ་གཏོགས་གི་ཡིན་ན། གཞི་རྒྱ་ཆེ་བའི་སྒོ་ནས་ཡིན་ན། རྒྱ་ནག་གི་དབང་བསྒྱུར་རེ་བཏང་ནོ་གི་ལོ་རྒྱུས་ཧ་ཅང་གི་ཉུང་གི། དེས་ན། རྒྱ་ནག་ཡིན་ན། སོག་པོ་གི་ཁ་བྲལ་ཐབས་མེད་ནོ་གི་ཆ་ཤས་ཟིག་རེད་ལང་མ་རེད། མན་ཇུ་གི་ཁ་བྲལ་ཐབས་མེད་ནོ་གི་ཆ་ཤས་ཟིག་རེད་ལང་མ་རེད། ད་ལོ་རྒྱུས་གི་ལ་ཀ་ངས་སེམས་ཤེས་ཧ་ར་དེད་ལས་སོང་ན། དུས་རབས་བདུན་པ་དང་བརྒྱད་པ་དགུ་བ་གི་བར་དུ་ཡིན་ན་བོད་ཀྱིས་རྒྱ་ནག་དཔུང་འཇུག་ནས་ལྷག་པར་དུ་སྟག་སྒྲ་ཀླུ་ཁོང་གི་སྐབས་དེ་ག་ཡིན་ན་རྒྱ་ནག་གི་རྒྱལ་ས་འཕྲོག་བཏང་ནོ་གི་ལོ་རྒྱུས་ར་བཤད་ཀྱི་ཡོད་གི་དེ་ལྟར་ན་རྒྱལ་ས་གི་ནས་འཕྲོག་བཏང་ན་ཡིན་ན་རྒྱ་ནག་ཡིན་ན་བོད་ཀྱི་ཆ་ཤས་ཟིག་ཆགས་གོ་གི་ན་ཆགས་གི་མེད་གི་དེ་གཅིག་རེད། དེ་ཕན་ཆད་ནས་ཡིན་ན་རྒྱ་ནག་ཁྲིམས་ཀྱི་སྐྱོང་བའི་རྒྱལ་ཁབ་ཅིག་ཡིན་ཟེར་གི་འདུག་གལ་ཏེ་རྒྱ་ནག་ཁྲིམས་ཀྱི་སྐྱོང་བའི་རྒྱལ་ཁབ་ཅིག་ཡིན་ན་རྒྱ་ནག་གི་ནང་ན་ད་ལྟ་བར་དུ་གུང་ཁྲན་ཏང་གི་དབང་སྒྱུར་ཁོ་ན་གི་འོག་འཇོག་གོ་ནོ་མ་གཏོགས་གི་ཁྲིམས་ལ་ཁྲིམས་ཀྱི་ནུས་པ་མི་ཐོན་ནོ་གི་རྒྱུ་མཚན་གང་ཐུག་སོང་ཟིག། དེ་ཕན་ཆད་ནས་ཡིན་ན་རྒྱ་ནག་གི་དབུས་གཞུང་ནས་གཞི་རིམ་བར་དུ་ཡང། ཏང་གི་སྤྱི་ཁྱབ་དྲུང་ཆེ་ཟེར་ནི་ཟིག་བསྐོས་དེ་དང་ཡིན། ཏང་སྲིད་དམག་གསུམ་གྱི་དབང་ཆ་ཐོབ་མཁན་ཚང་མ་ཡིན་ན་ཏང་གི་སྤྱི་ཁྱབ་དྲུང་ཆེ་ཟེར་གོ་ནོ་དེས་འཛིན་གོ་ནོ་གི་རྒྱུ་མཚན་གང་ཐུག་སོང་ཟིག། གུང་ཁྲན་ཏང་རྣམས་ཡིན་ན་ཆེས་མཐོ་བའི་ཕྱོགས་སྟོན་དང་ཆེས་བླ་ན་མེད་པ་ཡིན་ནོ་རྒྱ་ནག་གི་ཏང་གི་ཚོགས་ཆེན་རབ་དང་རིམ་པ་གི་ལ་རྐང་ན་བཤད་གོ་གི་མོ་དེ་ར་ད་ད་ཏང་ཁོ་ཟོ་ཡོང་ངེས་དེ་དང་ཡིན་རྒྱ་ནག་ཁྲིམས་སྐྱོང་གི་རྒྱལ་ཁབ་ཟིག་ཡིན་ཟེར་གོ་ནོ་གཉིས་ཀ་རྦད་དེ་ཐོ་མི་ཐུག་གི་མོ། དེ་འཕྲོ་ཡིན་ན་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་གི་སྐོར་རེད། སྤྱིར་བཏང་གི་མི་སེར་དཀྱུས་མ་ནང་བཞིན་གྱི་འཚོ་བ་རོལ་གྱི་ཡོད། གཅིག་བྱས་ན་ཡིན་ན་སློབ་གྲྭ་ཆེན་མོ་ཐོན་ནས་སྡོད་སྲིད། ད་ཁོ་དེ་མོ་བཤད་གོ་གི། གལ་ཏེ་སྤྱིར་བཏང་གི་མྱི་དཀྱུས་མ་ནང་བཞིན་གྱི་འཚོ་བ་རོལ་གྱི་ཡོད་ན་དགུང་ལོ་ལྔ་ནས་ད་ལྟ་བར་དུ་ཆུང་སྲིད་རིན་པོ་ཆེ་དང་ནང་མི་དང་བཅས་ཏེ་ཡིན་ན་བོད་མི་རིགས་དང་རྦད་དེ་ཁ་བྲལ་ལས་བསྡད་དང་ཁོང་རྣམ་པ་ཚང་མ་གང་ན་ཡོད་ནི་མི་ཤེས་ནི་དེ་མོ་ཟིག་ཆགས་ནོ་རྒྱུ་མཚན་གང་ཐུག་སོང་ཟིག། འཛམ་གླིང་གི་སྟེང་གི་འགྲོ་བ་མིའི་ཐོབ་ཐང་ཚོགས་པ་དང། གཞུང་དང་སྒེར་བ་ཚང་མ་གི་ཁོ་ལ་ཐུག་འདོད་ཡོད་མཇལ་འཕྲད་གནང་འདོད་ཡོད་ཟེར་ན་ཡིན་ན་རྒྱ་ནག་གཞུང་གི་ཁ་ཆེ་མ་ཆུང་ཚད་མ་ཡར་བསྡད་དང་ཐུག་གི་མི་འཇུག་ནོ་གི་རྒྱུ་མཚན་གང་ཐུག་སོང་ཟིག་མི་ལོ་ཉི་ཤུ་ཆ་ཙིག་གི་རིང་བཟང་བཙོན་གི་འཚོ་བ་རོལ་ལས་སྡོད་ནོ་འདི་ཡིན་ན་འཚོ་བ་སྐྱིད་པོ་རེད་ལང་མ་རེད་དེ་འཕྲོ་དབུ་མའི་ལམ་གི་སྲིད་ཇུས་འདི་ཡིན་ན་རྣམ་པ་འགྱུར་བའི་རང་བཙན་རེད་གསུངས། བོད་རང་བཙན་ཟེར་སྐོར་ད་ཚོ་རྒྱ་ནག་དང་རྦད་དེ་ཁ་བྲལ་ལས་འགྱོ་རྒྱུ་ཡིན་ཟེར་གོ་ར་དབུ་མའི་ལམ་གི་སྲིད་ཇུས་གི་ནང་ན་ཡིན་ན་ཆི་བཤད་གོ་ནི་ཟེར་ན་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་གི་རྩ་ཁྲིམས་གི་སྒྲོམ་གཞི་གི་འོག་ནས་ཁ་ཡོད་ལག་ཡོད་གི་རང་སྲིད་རང་རང་སྐྱོང་གི་སྲིད་ཇུས་ལག་ལེན་བསྟར་ནས་འདུག་རྒྱུ་དེ་ཟེར་གི་མོ་རྩ་ཁྲིམས་གཅིག་གི་འོག་ནས་འདུག་དགོས་གི་ཡོད་ན་རང་བཙན་དང་ཡང་ན་རྣམ་པ་འགྱུར་བའི་རང་བཙན་རེད་ལང་མ་རེད་ད་དེ་འཕྲོ་བོད་ནང་ན་རང་དབང་ཡོད་ནོ་ར་བོད་གི་འཚོ་བ་སྐྱིད་པོ་ཡོད་ནོ་དེ་བཤད་གི་བོད་གི་ནང་ན་རང་དབང་ཡོད་ན། བར་དུ་གསུམ་བཅུའི་དུས་དྲན་གྱི་སྐབས་ཐུག་དེ་བོད་ཆོལ་ཁ་གསུམ་ནས་བོད་ནང་གི་བོད་མི་དེ་ཚོ་ཡིན་ན་ཡ་ར་མ་ར་སོང་ན་མི་ཆོག་ནོ་ར་དེ་འཕྲོ་ཡིན་ན་བོད་མི་དེ་ཚོ་རྒྱ་ནག་གི་ནང་ཁུལ་ལ་སོང་ན་ཟ་ཁང་དང་མགྲོན་ཁང་ནང་འདུག་གི་མི་འཇུག་ནོ་ར་འདི་ཚོ་ཚང་མ་རྒྱུ་མཚན་གང་ཐུག་སོང་ཟིག་བོད་མི་དེ་ཚོ་གི་ཡིན་ན་ཕྱི་རྒྱལ་ལ་འགྱོ་རྒྱུ་ཟེར་ནས་ཕྱི་སྐྱོད་ལག་ཁྱེར་ལེན་གི་སོང་ན་བོད་མི་དེ་ཚོ་མི་རག་ནོ་གི་རྒྱུ་མཚན་གང་ཐུག་སོང་འབྲོག་པ་ཕལ་ཆེར་ས་ཡ་གཉིས་ཡིན་ན་རྒྱ་ནག་གི་གྲོང་སྡེ་ཅན་གྱི་བཏང་བཞག་གི་དེ་ཚོ་འཚོ་བ་སྐྱིད་པོ་ཡོད་གི་ནང་མེད་གི་ད་འདིའི་སྐོར་འདི་ནས་ཡིན་ན་ཚང་མ་གི་བསམ་བློ་བཏང་རྒྱུ་ཟིག་ཡོད་ནོ་བོད་མི་དེ་ཚོ་གི་གང་ཐུབ་ཐུབ་གི་རྒྱ་ནག་གི་སྤྱིའི་བཀོད་པ་ནང་བཞིན་གི་གདོང་བ་ཆུང་བས་རང་གི་མི་རབས་ནས་མི་རབས་གི་མདུན་ལམ་དུ་དོག་གི་དུ་མི་ལག་འཇོག་གི་ལས་ཀ་ཡིན་ན་ད། གང་ཐུབ་ཐུབ་ཀྱི་འབད་བརྩོན་བྱེད་རྒྱུ་དེ་དག་ཏུ་ཧ་ཅང་གི་གལ་ཆེ་གི། དེ་དག་ན་ངས་དེ་རིང་བྱེད་ཙམ་ལས་ལུགས་ཀྱི་ད་དེ་མ་རེད།
གསན་མཁན་རྣམ་པ་གཞུག་ནས་དེ་རིང་གི་གསར་འགྱུར་སྙིང་བསྡུས་ཞུ་རྒྱུར་བོད་ཀྱི་ཆབ་མདོ་གྲོང་ཁྱེར་བྱིས་གསོ་ཁང་ཞིག་གིས་ས་ག་ཟླ་བའི་དུས་སུ་ཁྱིམ་བདག་ཚོས་རང་གི་བྱིས་པ་དགོན་པའི་ནང་ཁྲིད་མི་ཆོག་པ་མ་ཟད་ཕ་མ་ཚོ་ཡང་དགོན་པའི་ནང་མཆོད་མཇལ་དུ་སོང་མི་ཆོག་པའི་བརྡ་ཐོ་སྤེལ་འདུག། འཇར་མན་གྲོས་ཚོགས་ཀྱི་ཚོགས་གཞོན་ནས་གྲོས་ཚོགས་ནང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ལ་ཕེབས་བསུ་ཐུགས་འཕྲད་གནང་འདུག་རྒྱ་གར་ནང་སློབ་གཉེར་གནང་མྱོང་བའི་དགེ་འདུན་པའི་རིགས་ནས་བོད་ནང་གི་དགོན་སྡེ་ཁག་གི་ནང་ཆོས་ཕྱོགས་ཀྱི་སློབ་གསོ་སྤྲད་མི་ཆོག་པའི་བཀའ་ཁྱབ་བཏང་ཡོད་སྐད། རྒྱ་གར་ལྷོ་ཕྱོགས་ཀྱི་སྦང་ལོར་གྲོང་ཁྱེར་ཉེ་འཁྲིས་སུ་ཆགས་པའི་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གིས་བསླབ་པ་མཐར་སོན་གྱི་མཛད་སྒོ་ཐེངས་གསུམ་པ་དེ་འཚོགས་ཡོད་པའི་གནས་ཚུལ་ཐོན་ཡོད་སྐད། དེ་རིང་གི་ལས་རིམ་བཀོད་སྒྲིག་པ་འོས་བརྒྱད་དང། རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ། འཕྲིན་གཏོང་ལས་རོགས་པ David Doffler ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་བྱས་ཚར་སོང། ང་ཚོའི་ལས་རིམ་ཁག་བོད་ནང་ཞོགས་པའི་དུས་ཚོད་དྲུག་དང་ཕྱེད་ཀ་ནས་བདུན་པའི་བར་དང། སྔ་དྲོ་དུས་ཚོད་བཅུ་བ་ནས་བཅུ་ར་ཕྱེད་ཀའི་བར། ཡང་དགོང་མོ་དུས་ཚོད་བརྒྱད་ར་ཕྱེད་ཀ་ནས་དགུ་པའི་བར་བཅས་རྒྱང་སྲིང་བྱེད་བཞིན་ཡོད་པས་ཁྱེད་རྣམ་པས་དུས་ཚོད་ལྟར་ང་ཚོའི་ལས་རིམ་ཁག་ལ་གསན་རྒྱུར་བཀའ་དྲིན་ཆེ་ད་བདེ་མོ་བྱོས།